ཝེ་ཏི་ནམ་ཁུལ་དུ་ཆིབས་བསྒྱུར་མཛད་དེ་ད་བར་ཡུལ་དེའི་ས་ཁུལ་ཆེ་ཁག་གསུམ་ན་ཆོས་ཕྱོགས་ཀྱི་མཛད་འཕྲིན་མང་དག་ཅིག་བསྐྱངས་དང་སྐྱོང་མུས་ཡིན་པ་དང། དེ་མཚམས་བདུན་རེའི་གསར་འགྱུར་ཕྱོགས་བསྡུས་དང་མཐའ་མཇུག་ཏུ་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་ལམ་སྟོན་ཟེར་བའི་ལེ་ཚན་བཅས་དེ་རིང་གི་ཁམས་སྐད་ཀྱི་གསར་འགྱུར་དང་ལས་རིམ་ཁག་རིམ་བཞིན་རྒྱང་སྲིང་ཞུ་རྒྱུ་ཡིན། ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་ནས་ཁམས་སྐད་ཀྱི་དེ་རིང་གི་གསར་འགྱུར་ཁག་ཚེ་དབང་ནོར་བུས་སྙན་སྒྲོན་ཞུ་རྒྱུ་ཡིན། མོན་གྱི་བླ་མ་ལྷ་རྒྱལ་རིན་པོ་ཆེ་མཆོག་དགའ་ལྡན་ཚོགས་ཆེན་དུ་ཚོགས་ཆེན་སྤྲུལ་སྐུའི་ཆོས་ཞུགས་གནང་བ་མ་ཚད་དགའ་ལྡན་བྱང་རྩེ་གྲྭ་ཚང་དུའང་ཆོས་ཞུགས་གནང་བ་སོགས་དང་འབྲེལ་ཏེ་ཁོང་གིས་མ་འོངས་ཤར་མོན་ནས་ནུབ་ལ་དྭགས་བར་ནང་བསྟན་འཛིན་སྐྱོང་གནང་རྒྱུ་ཡིན་སྐོར་གོང་ས་མཆོག་གིས་བཀའ་གནང་བ་སོགས་ཀྱི་གནས་ཚུལ་ཐོན། དེ་ཡང་ང་ཚོའི་གསར་འགོད་པ་པདྨ་དངོས་གྲུབ་ལགས་ཀྱིས་གནས་ཚུལ་བཏང་བ་ལ་གཞིགས་ན་ཟླ་འདིའི་ཚེས་བཅོ་ལྔ་ཉིན་སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གིས་ངོས་འཛིན་གནང་བའི་རྒྱ་གར་བྱང་ཤར་མོན་རྟ་དབང་ཁུལ་གྱི་སྤྲུལ་སྐུ་གསུམ་གྱི་ཡ་གྱལ་ལྷ་རྒྱལ་རིན་པོ་ཆེ་སྐུ་ཕྲེང་དགུ་པ་མཆོག་གི་ཡང་སྲིད་སྐུ་ཕྲེང་བཅུ་པ་ལ་དྭགས་སུ་འཁྲུངས་པ་བསྟན་འཛིན་དབང་ཆེན་ལགས་དགའ་ལྡན་ཚོགས་ཆེན་དུ་ཚོགས་ཆེན་སྤྲུལ་སྐུའི་ཆོས་ཞུགས་མཛད་སྒོ་དང་འབྲེལ་དགའ་ལྡན་བྱང་རྩེ་གྲྭ་ཚང་དུའང་ཆོས་ཞུགས་མཛད་སྒོ་གནང་ཡོད་པ་དང། མཛད་སྒོའི་ཐོག་དགའ་ལྡན་ཤར་བྱང་གཉིས་ཀྱི་མཁན་ལས་ཟུར་རྣམ་པ་དང་རྣམ་རྒྱལ་གྲྭ་ཚང་གི་མཁན་པོ་དང་བོད་མིའི་སྒྲིག་འཛུགས་ཀྱི་སྐུ་ཚབ་དང་གཞན་ཡང། རྒྱ་གར་བྱང་ཤར་ཨ་རུ་ནཱ་ཅལ་མངའ་སྡེའི་སྤྱི་ཁྱབ་བློན་ཆེན་གཙོས་པའི་མོན་དང་ལ་དྭགས་ཁུལ་གྱི་དད་ལྡན་སེར་སྐྱ་མི་མང་མི་ཉུང་བ་ཞིག་མཛད་སྒོ་གི་ནང་བཅར་གནང་ཡོད་པ་དང།

ཨ་རུ་ནཱ་ཅལ་མངའ་སྡེའི་སྤྱི་ཁྱབ་བློན་ཆེན་པད་མ་མཁའ་འགྲོ་ལགས་ནས་ལྷ་རྒྱལ་རིན་པོ་ཆེ་སྐུ་ཕྲེང་དགུ་པ་དགོངས་པ་རྫོགས་པའི་རྗེས་སུ་མོན་ཡུལ་གྱི་མི་མང་རྣམས་སེམས་སྡུག་ཆེན་པོ་བྱུང་ཡང་སྟོན་པའི་བཀའ་དྲིན་ལ་བརྟེན་ནས་ལོ་གཉིས་ཀྱི་རྗེས་སུ་རིན་པོ་ཆེ་མཆོག་གི་ཡང་སྲིད་ལ་དྭགས་སུ་འཁྲུངས་ཤིང་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་དྲིན་ལ་བརྟེན་ནས་ཁོང་གི་ཡང་སྲིད་འཚོལ་ཞིབ་བྱ་རྒྱུ་ལ་དཀའ་ངལ་གང་ཡང་མ་བྱུང་བ་སོགས་འགྲེལ་བརྗོད་གནང་གདའ།

ཧི་མ་ལའི་རི་རྒྱུད་ཀྱི་ནང་ཆོས་རྗེས་འབྲང་པ་རྣམས་ལ་འགན་འཁྲི་དམིགས་བསལ་ཡོད་པའི་བཀའ་གནང་བ་ལྟར་ང་ཚོས་ཧི་མ་ལའི་རི་རྒྱུད་ཀྱི་ནང་པ་རྣམས་ཀྱིས་སྨོན་ལམ་བརྒྱབ་པའི་མཇུག་འབྲས་བྱིན་རླབས་ཀྱི་ཚུལ་དུ་ལྷ་རྒྱལ་རིན་པོ་ཆེ་མཆོག་གི་ཡང་སྲིད་སྐུ་འཁྲུངས་པ་ཞིག་ཡིན་པའི་འགྲེལ་བརྗོད་གནང་གདའ། རྣམ་པ་ཇི་ལྟར་སེང་གཞོལ་ལི་སྟེང་ནས་ཨེ་ཤ་རུང་རླུང་ཕྲན་གུང་གི་ཁམས་གེགས་ལི་རེམ་ཁ་རེད། དེ་ནི་སྐྱབས་རྗེ་ཡོངས་འཛིན་གླིང་ཆོས་གྲྭ་རིན་པོ་ཆེ་བཅུ་གིས་ཝེ་ཏནམ་ཁུལ་དུ་ཆུ་བཙོ་གི་མཛད་འཕྲིན་ཅུང་ཞིག་ཡོད་པའི་སྐོར་ང་ཚོའི་གསར་འགོད་པ་བློ་བཟང་དགེ་ལེགས་ལགས་ཀྱིས་གནས་ཚུལ་དང་བར་གསེང་རུ།
སྐྱབས་རྗེ་ཡོངས་འཛིན་གླིང་མཆོག་སྤྲུལ་རིན་པོ་ཆེ་མཆོག་ཉེ་ལམ་སྤྱི་ཟླ་བཅུ་གཅིག་ཤར་མ་ཐག་ཏུ་ཝེད་ནམ་ཁུལ་དུ་ཆིབས་བསྒྱུར་མཛད་དེ་ད་བར་ཡུལ་དེའི་ས་ཁུལ་ཆེ་ཁག་གསུམ་ནང་ཆོས་ཕྱོགས་ཀྱི་མཛད་འཕྲིན་མང་དག་ཅིག་བསྐྱངས་དང་སྐྱོང་མུས་ཡིན་པ་དང། ཐོག་མར་རྒྱལ་ཁབ་དེ་ཉིད་ཀྱི་གྲོང་ཁྱེར་ཧོ་ཅི་མིན་དུ་རྟེན་གཞི་བྱས་པའི་ལོ་ངོ་སྟོང་ཕྲག་གི་ལོ་རྒྱུས་ལྡན་པའི་ཤར་ལིའུ་པཱ་གོ་ད་དགོན་པའི་གཙུག་ལག་ཁང་དུ་ཆིབས་བསྒྱུར་བསྐྱངས་ནས་དད་ལྡན་མི་མང་ཚོར་བཀའ་ཆོས་སྩལ་འདུག་པ་མ་ཟད་ཝེད་ནམ་དབུས་ནང་པའི་ལྷན་ཚོགས་ཀྱི་ཚོགས་གཙོ་བླ་ཆེན་ཐེ་ཇི་ཐེན་ནོན་ལགས་དང་མཇལ་མོལ་གྱིས། ནང་བསྟན་སྤྱི་དང་ལྷག་དོན་དུ་གསང་སྔགས་རྡོ་རྗེ་ཐེག་པའི་སྐོར་ལ་བཀའ་བསྡུར་བྱུང་ཡོད་པར་རིན་པོ་ཆེ་མཆོག་གི་ཕྱག་མཛོད་བསྟན་འཛིན་མཁྱེན་བརྩེ་ལགས་ཀྱིས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་བྱུང། བྱུང་གནང་སོང་ཨ་ནི་བླ་ཆེན་གྱིས་སྐྱབས་རྗེ་ལ། ཁོ་རང་དགོན་པར་གདན་ཞུ་གནང་རྗེས་ཕེབས་བསུ་དང་ཨ་ནི། ད་ལྟ་བོད་ཀྱི་བྷེ་ཏི་ནམ་ལ་ཆིབས་བསྒྱུར་གནང་བ་དེ་ཐུགས་རྗེ་ཆེ་ཨ་ནི་མ་འོངས་པ་ཡིན་ནའི་ད་ཡང་ནས་ཡང་དུ་ཨ་ནི། བསྟན་པའི་བྱ་བ་དང་བསྟན་པ་སྤེལ་ཡག་གི་ཆེད་དུ་ཡོད་ཆིབས་བསྒྱུར་གནང་རོགས་གནང་སྙན་སེང་ཞུས་གནང་སོང་ཨ་ནི་དེ་ནས་ད་ད་ལ་ཅེས་ས་ཁུལ་གཅིག་ལ་ཆིབས་བསྒྱུར་གནང་བ་རེད། དེ་ལ་བཙུན་དགོན་དང་དེ་འདྲའི་ཁག་ཁ་ཤས་ཤིག་ལ་ཆིབས་བསྒྱུར་དང་བཀའ་ཆོས་བཀའ་སློབ་ཨ་མི་མང་ལ་བཀའ་ཆོས་འདུག་སེ་བསྐྱངས་གནང་བ་རེད། ཐེངས་འདིར་སྐྱབས་རྗེ་ཡོངས་འཛིན་གླིང་མཆོག་སྤྲུལ་རིན་པོ་ཆེ་མཆོག་ཝེ་ཏི་ནམ་དུ་ཆིབས་བསྒྱུར་གནང་བ་འདི་ནི་ཁོང་གི་སྐུ་ཚེའི་ལོ་རྒྱུས་ནང་ཐེངས་དང་པོ་ཡིན་འདུག་པ་དང་སྤྱི་ཟླ་བཅུ་གཅིག་ཚེས་གསུམ་ནས་བརྒྱད་བར་ཝེ་ཏི་ནམ་ནང་པའི་མཐོ་སློབ་ཏུ་ཡུལ་དེའི་བླ་ཆེན་ཁག་དང་ཕན་ཚུན་མཇལ་འཕྲད་དང་གཙུག་ལག་ཁང་དང་དཔེ་མཛོད་ཁང་དེ་བཞིན་མཐོ་སློབ་ཀྱི་དགེ་འདུན་པ་དང་བཙུན་མ་བཅས་ལ་བཀའ་ཆོས་གནང་འདུག་པ་དང་སྤྱི་ཟླ་བཅུ་གཅིག་ཚེས་དགུ་ནས་བཅུ་གཅིག་བར་ཝེ་ཏི་ནམ་གྲོང་ཁྱེར་དཱ་ལད་དུ་གདན་ཞུས་ལྟར་རིན་པོ་ཆེ་མཆོག་གིས་ས་གནས་དེ་ཡི་དགོན་པ་ཁག་དང་དད་ལྡན་སེར་སྐྱ་ཕོ་མོ་རྣམས་ལ་བཀའ་དབང་དང་བཀའ་ཆོས་སྩལ་འདུག་པ་དང་ཡང་སྤྱི་ཟླ་བཅུ་གཅིག་ཚེས་བཅུ་གཉིས་ནས་ཚེས་བཅུ་གསུམ་བར་ཝེ་ཏནམ་གྲོང་ཁྱེར་ཧ་ནུ་ཡི་དུ་ཆིབས་བསྒྱུར་གྱིས་ཁུལ་དེར་ཆགས་པའི་ཕུག་དགོན་པར་གནས་གཟིགས་དང་སེར་སྐྱ་ཕོ་མོ་རྣམས་ལ་བཀའ་ཆོས་སྩལ་འདུག་སྐྱབས་རྗེ་ཡོངས་འཛིན་གླིང་མཆོག་སྤྲུལ་རིན་པོ་ཆེ་མཆོག་གི་ངོ་དེབ་དྲ་ལམ་ཐོག་ཁོང་གིས་ཝེ་ཏནམ་ཁུལ་གྱི་མཛད་འཕྲིན་དང་འབྲེལ་བའི་སྐོར་པར་རིས་དང་བརྙན་ཐུང་སོགས་འགྲེམས་སྤེལ་གནང་བའི་ནང། ཝེ་ཏནམ་གྱི་དད་ལྡན་སེར་སྐྱ་ཕོ་མོ་སྟོང་ཕྲག་མང་པོས་དགའ་དད་སྤྲོ་གསུམ་གྱི་སྒོ་ནས་ཕེབས་བསུ་གཟབ་རྒྱས་ཞུས་འདུག།

ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ནས་ཁམས་སྐད་ཀྱི་དེ་རིང་གི་གསར་འགྱུར་ཁག་མུ་མཐུད་ནས་སྙན་སྒྲོན་ཞུ་རྒྱུ་ཡིན། ཨ་རིའི་ཚོང་པའི་ལྷན་ཚོགས་ཀྱི་སྒྲིག་འཛུགས་ཀྱིས་རྒྱ་ནག་གི་སྲིད་འཛིན་ཞི་ཅིང་ཕིང་ལ་དགའ་བསུའི་ཐལ་སྒྲ་སྒྲོག་པ། ཨ་རིའི་རྒྱལ་སྤྱིའི་ཆོས་དད་རང་དབང་ལྷན་ཚོགས་ཀྱིས་སྐྱོན་བརྗོད་གནང་གདའ། དེའང་ཨ་རིའི་རྒྱལ་སྤྱིའི་ཆོས་དད་ལྷན་ཚོགས་ཀྱིས་གསར་འགོད་གསལ་བསྒྲགས་ཤིག་སྤེལ་བའི་ནང་རྒྱ་ནག་གཞུང་གིས་ཤིང་ཅང་ནང་ཡུ་གུར་ཁ་ཆེའི་མི་རིགས་ཐོག་མི་སྤྱོད་ལས་འདས་པའི་མི་རིགས་རྩ་མེད་བཟོ་བའི་སྲིད་ཇུས་འཛིན་བཞིན་དུ་ཨ་རིའི་ཚོང་ལས་ཚོགས་པས་མུ་མཐུད་ནས་རྒྱ་ནག་དང་ལྷན་དུ་ཚོང་འབྲེལ་མཛད་བཞིན་པ་ལ་ངོ་རྒོལ་མཐའ་གཅིག་ཏུ་གནང་གདའ། དེའང་རྒྱལ་སྤྱིའི་ཆོས་དད་ལྷན་ཁང་གིས་རྒྱ་ནག་གི་ཤིང་ཅང་ནང་ཁ་ཆེའི་གྲངས་ཉུང་མི་རིགས། ཕོན་ཆེ་འཛིན་བཟུང་བཀག་ཉར་བྱེད་བཞིན་པ་དང་ངལ་རྩོལ་སྐུལ་འདེད་བྱེད་བཞིན་པ། བུད་མེད་ལ་བཙན་གཡེམ་བྱེད་བཞིན་པ་དང་དེ་བཞིན་རང་གི་ཐུན་མོང་མིན་པའི་རིག་གཞུང་དང་ཆོས་དད་རང་དབང་རྡོག་རོལ་གཏོང་བཞིན་ཡོད་པ་སོགས་གསུངས་འདུག་རྒྱ་ནག་གི་ཡུ་གུར་མི་རིགས་ཙམ་མིན་པར་རྒྱ་ནག་ནང་གསང་བའི་ཐོག་ནས་ཆོས་བྱེད་མི་ཡེ་ཤུ་རྣམ་དག་ཆོས་ལུགས་ཀྱི་རྗེས་འབྲང་པ་དང་དེ་བཞིན་ཡེ་ཤུ་ཆོས་ལུགས་གསར་པའི་ལྷ་ཁང་དང། ཕ་ལུན་གུང་ཉམས་ལེན་བྱེད་མི་སོགས། གྲངས་ཉུང་མི་རིགས་མང་པོའི་ཆོས་དད་རང་དབང་ལ་རྡོག་རོལ་གཏོང་བཞིན་ཡོད་པའི་སྐྱོན་བརྗོད་གནང་གདའ། དེ་བཞིན་ཨ་རི་རྒྱལ་སྤྱིའི་ཆོས་དད་ལྷན་ཚོགས་ཀྱིས་བསྒྲགས་གཏམ་སྤེལ་བའི་ནང་ཨ་རིའི་ཚོང་པའི་ལྷན་ཚོགས་ཀྱིས་རྒྱ་ནག་རྒྱལ་ནང་གི་ཁྲིམས་དང་རྒྱལ་སྤྱིའི་ཁྲིམས་ལུགས་སོགས་ལ་རྩིས་མེད་རྡོག་རོལ་གཏོང་བཞིན་ཡིན་པ་དང་ཡ་ང་སྙིང་རྗེ་མེད་པར་གྲངས་ཉུང་མི་རིགས་ཀྱི་རང་གི་ཐུན་མོང་མ་ཡིན་པའི་ཆོས་དད་རང་དབང་ལ་ལམ་ལུགས་ལྡན་པའི་ཐོག་ནས་རྡོག་རོལ་གཏོང་མིའི་རྒྱ་ནག་དམར་པོའི་གཞུང་དང་ལྷན་དུ་ཚོང་འབྲེལ་བྱ་མི་ཉན་ཞེས་རྒྱལ་སྤྱིའི་ཆོས་དད་རང་དབང་ལྷན་ཚོགས་ཀྱི་འགན་འཛིན་ལྷན་ཚོགས་ཀྱི་ཚོགས་མི་ནུ་རི་ཊར་ཀེལ་ལགས་ཀྱིས་གསུངས་གདའ། དེ་བཞིན་ཨ་རིའི་རྒྱལ་སྤྱིའི་ཆོས་དད་རང་དབང་ལྷན་ཁང་གིས་རྒྱ་ནག་དང་མཉམ་ཚོང་འབྲེལ་གོང་མཐོར་གཏོང་ཐབས་སུ་ཞུ་གཏུག་བྱེད་མི་ཨ་རིའི་ཚོང་ལས་ཁང་དང་གྲོས་ཚོགས་ཀྱི་འཐུས་མི་ཟུར་པ་སོགས་ལའང་སྐྱོན་བརྗོད་གནང་འདུག་སྲིད་འཛིན་ཇོ་སྦའི་ཏན་མཆོག་དང་ཨ་རིའི་གྲོས་ཚོགས་ཀྱི་ངོས་ནས་རྒྱ་ནག་གི་ཁེ་ཕན་གཙོ་བཟུང་བྱེད་མི་ཨ་རིའི་ཚོང་ལས་ཚོགས་པ་དེ་ཚོར་བཀག་འགོག་གནང་དགོས་རེད་ཅེས་གསུངས་གདའ། ཡང་ཨ་མི་རི་ཀའི་མངའ་སྡེ་ཀེ་ལི་ཧྥོར་ནི་ཡ་ས་གནས San Francisco ནང APEC ཟེར་བའི་ཨེ་ཤེ་ཡ་དང་ཞི་བདེ་རྒྱ་མཚོའི་དཔལ་འབྱོར་མཉམ་འབྲེལ་ལྷན་ཚོགས་སུ་རྒྱ་ནག་གི་སྲིད་འཛིན་ལ་ངོ་རྒོལ་བྱེད་མི་གི་རྒྱ་ནག་དམངས་གཙོའི་ལས་འགུལ་བ་དང་དགའ་བསུ་ཞུ་མིའི་བར་རྨས་སྐྱོན་ཕོག་དགོས་པའི་གདོང་ཐུག་གི་དོན་རྐྱེན་བྱུང་ཡོད་པའི་གནས་ཚུལ་ཐོན་གདའ། དེའང་རྒྱ་ནག་གི་དམངས་གཙོ་ཚོགས་པའི་ཚོགས་མི་ཡེ་ཅན་ལུའུ་ཡིས་ངོ་སྤྲོད་བྱས་པ་ལ་གཞིགས་ན་ཁོང་ཚོ་ངོ་རྒོལ་བྱེད་མི་ཚོས་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དགུ་ལོའི་པེ་ཅིན་གནམ་བདེ་སྒོ་མོ་ཆེའི་ཐང་ཆེན་གྱི་དམར་གསོད་ཆེན་པོ་དེའི་འགན་འཁྲི་རྒྱ་ནག་དམར་པོའི་ཚོགས་པ་ལ་ཡོད་ཟེར་བའི་འཕྲེད་དར་རྣམས་རྒྱ་ནག་ལ་རྒྱབ་སྐྱོར་བྱེད་མི་ཚོས་རྩུབ་སྤྱོད་ལྡན་པའི་ཐོག་ནས་བཙན་འཕྲོག་བྱས་པའི་དོན་རྐྱེན་གྱིས་ཕན་ཚན་གདོང་ཐུག་གི་དོན་རྐྱེན་ཐོག་མ་དེ་ལ་ས་གནས་ཀྱི་ཆུ་ཚོད་བཅུ་གཉིས་དང་སྐར་མ་བཅོ་ལྔའི་ཐོག་ལ་བྱུང་བའི་སྐོར་ངོ་སྤྲོད་བྱས་གདའ། དེ་བཞིན་བོད་རིགས་ཚོས་ཀྱང་ངོ་རྒོལ་གང་ས་ནས་གནང་ཡོད་པ་དང་བོད་རིགས་གཞོན་སྐྱེས་གཉིས་ཉེན་རྟོག་པས་འཛིན་བཟུང་བྱས་པའི་བརྙན་འཕྲིན་རྒྱ་བསྐྱེད་དུ་སྤེལ་བཞིན་རེད་གདའ། ཡང་རིང་མིན་སྤྱི་ཟླ་དང་པོའི་ནང་ཐའེ་ཝན་གྱི་སྲིད་འཛིན་གྱི་འོས་བསྡུའི་ནང་ཞུགས་མུས་ཐའེ་ཝན་གྱི་ཕྱོགས་འགལ་ཆབ་སྲིད་ཚོགས་པ་ཚོས་ཐུན་མོང་གི་སྲིད་འཛིན་གྱི་འོས་མི་མོས་མཐུན་བྱུང་མེད་པ་རེད་གདའ། དེའང་ད་ལྟའི་ཐའེ་ཝན་གྱི་གཞུང་འཛིན་དམངས་གཙོ་ཡར་རྒྱས་ཚོགས་པའི་ཁ་གཏད་ཕྱོགས་འགལ་ཆབ་སྲིད་ཚོགས་པ་གཙོ་བོ་གཉིས་པོ་སྟེ་ཐའེ་ཝན་རྒྱལ་ཡོངས་ཆབ་སྲིད་ཚོགས་པ་དང་ཐའེ་ཝན་མི་དམངས་ཚོགས་པ། ཟེར་བ་གཉིས་པོས་གཟའ་སྤེན་པའི་ཉིན་གསར་འགོད་ལྷན་ཚོགས་ཤིག་གི་ཐོག་ལ་ཁོང་ཚོས་སྲིད་འཛིན་གྱི་འོས་མི་དེ་གསལ་སྟོན་བྱ་རྒྱུའི་རེ་བ་བྱས་པ་ལས་ལྡོག་སྟེ་ཁོང་ཚོའི་ཚོགས་པ་གཉིས་ཐུན་མོང་གི་མོས་མཐུན་མ་བྱུང་བའི་དོན་རྐྱེན་བསྐྱར་དུ་གོ་བསྡུར་བྱ་དགོས་བཞིན་ཡོད་པའི་སྐོར་གསལ་བསྒྲགས་སྤེལ་གདའ། ད་རེས་ཐའེ་ཝན་གྱི་ཆབ་སྲིད་ཚོགས་པ་ཆེ་ཁག་གཉིས་ཀྱི་སྲིད་འཛིན་གྱི་འོས་མི་ཐུན་མོང་གི་མོས་མཐུན་མ་བྱུང་བ་དེ་ཡིས་སྲིད་འཛིན་འོས་མིའི་ནང་བཞུགས་མུས་ཐའེ་ཝན་དམངས་གཙོ་ཡར་རྒྱས་ཚོགས་པ་ནས་ཡིན་པའི་ད་ལྟའི་ཐའེ་ཝན་གྱི་སྲིད་འཛིན་གཞོན་པ་སྐུ་ཞབས་ཝི་ལི་ཡམ་ལེ་མཆོག་སྲིད་འཛིན་གྱི་འོས་མིའི་འགྲན་བསྡུར་ནང་གཙོ་བོ་བྱ་བཞིན་ཡོད་པ་དང་ཁོང་ནི་ད་ལྟའི་ཐའེ་ཝན་གྱི་སྲིད་འཛིན་ལྕམ་ཚའེ་ཝན་མཆོག་གི་རྒྱུན་འཛིན་པ་ཆགས་རྒྱུའི་ཐུགས་རེ་གནང་བཞིན་ཡོད་པ་རེད་གདའ། ལྕམ་ཚའེ་དབྱིན་ཝན་མཆོག་གིས་ཐའེ་ཝན་གྱི་སྲིད་འཛིན་གྱི་མཛད་ཁུར་ལོ་དུས་གཉིས་བཞེས་ཏེ་ལོ་བརྒྱད་ཕྱིན་པའི་རྗེས་སུ་སྲིད་འཛིན་དུ་བསྐྱར་དུ་བཞེངས་ཆོག་གི་མེད་པ་རེད་གདའ། དེ་ནི་བདུན་རེའི་གསར་འགྱུར་ཕྱོགས་བསྡུས་ཀྱི་ལེ་ཚན་ཨ་སྒྲོལ་གྱིས་རྒྱང་སྲིང་བྱས་པ་གསན་རོགས། ཉན་མཁན་རྣམ་པ་ཚོ་གོང་དུ་ངོ་སྤྲོད་ལྟར་དེ་རིང་གི་ལེ་ཚན་འདིའི་ནང། ཕྱི་ཟླ་བཅུ་གཅིག་པ་ཡི་ཚེས་བཅོ་ལྔ་གི་ཉིན་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་ཨ་རིའི་གྲོང་ཁྱེར་སན་ཧྥན་སི་སི་ཁོ་གི་ནང་ལ་བསྐོང་ཚོགས་གནང་བའི་གི་ཨེ་ཤེ་ཡ་དང་ཞི་བདེ་རྒྱ་མཚོ་ཡི་དཔལ་འབྱོར་མཉམ་ལས་ཀྱི་ལྷན་ཚོགས་ཀྱི་ཐོག་ལ་མཉམ་ཞུགས་གནང་ཡོད་པ་ལ་བོད་མི་དང་ཡུ་གུར་བ། རྒྱ་ནག་གི་དམངས་གཙོ་དོན་གཉེར་བ་དག་དེ་བཞིན་ཧང་ཀང་དང་ཐའེ་ཝན་སོགས་ནས་མི་དམངས་ཚོགས་ཀྱིས་ངོ་རྒོལ་ལས་འགུལ་ཤུགས་ཆེ་སྤེལ་ཡོད་པ་རེད། ཡང་ཉིན་དེ་རང་ལ་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་དང་ཨ་རིའི་ཚོང་ལས་ཁང་གི་འགན་འཛིན་གཙོས་པའི་གི་ཨ་མི་རི་ཀ་ཡི་ཚོང་དོན་མགོ་ཁྲིད་མང་པོ་ཞིག་དང་མཉམ་དུ་དགོང་དྲོ་ཡི་གསོལ་སྟོན་ཚོགས་ཡུལ་མགྲོན་ཁང་གི་མདུན་དུ་ཡོད་པའི་རྒྱལ་དར་བཙུགས་པའི་གི་ལྕགས་རིང་ཞིག་གི་སྟེང་ལ་བོད་རང་བཙན་སློབ་ཕྲུག་ཚོགས་པ་ཡི་ཚོགས་མི་ཚེ་ལྷ་རྫོགས་བཟང་ལགས་ཡར་འཛེགས་ནས་བོད་ཀྱི་རྒྱལ་དར་ཤོག་བཞིན་བོད་དོན་ལས་འགུལ་བ་འཆི་མེད་ལྷ་མོ་ལགས་ཀྱིས་དབང་ཆ་སྒེར་འཛིན་པ་ཞི་ཅིན་ཕིང་ཁྱེད་ཀྱི་དུས་ཚོད་རྫོགས་ཟིན་བོད་རང་བཙན་ཞེས་པའི་གི་འཕྲེད་དར་དཀར་པོ་ཞིག་ཤོག་སྟེ་ངོ་རྒོལ་བྱས་ཡོད་པ་རེད། ཡང་ཨ་རིའི་སྲིད་འཛིན་ཇོ་པའེ་དེན་དང་ཞི་ཅིན་ཕིན་རྣམ་གཉིས་མཇལ་འཕྲད་ཀྱི་སྐབས་སུ་བོད་དང་ཤར་ཏུར་ཀི་སི་ཐན་སོགས་ཀྱི་ནང་ལ་རྒྱ་ནག་གཞུང་གིས་འགྲོ་བ་མིའི་ཐོབ་ཐང་རྡོག་རོལ་གཏོང་བཞིན་ཡོད་པ་ལ་བློ་འཚབ་ཡོད་པ་སྲིད་འཛིན་ཇོ་པའེ་དེན་གྱིས་བརྗོད་ཡོད་པ་རེད། དེ་དང་འབྲེལ་ནས་རྒྱ་ནག་གཞུང་གིས་བོད་ཙམ་མ་ཟད་གྲངས་ཉུང་མི་རིགས་ས་ཁུལ་གྱི་ནང་ལ་འགྲོ་བ་མིའི་ཐོབ་ཐང་རྡོག་རོལ་གཏོང་བཞིན་ཡོད་པའི་གི་གནད་དོན་དེ་ནི། འཛམ་གླིང་གི་དཀའ་རྙོག་ཞིག་ཀྱང་ཡིན་སྐོར། བོད་མིའི་སྒྲིག་འཛུགས་ཀྱི་མགྲིན་ཚབ་པ་བསྟན་འཛིན་ལེགས་བཤད་ལགས་ཀྱིས་འགྲེལ་བརྗོད་གནང་ཡོད་པ་རེད། རྒྱ་ནག་ནང་གི་འགྲོ་བ་མིའི་ཐོབ་ཐང་འདི་གི་གནས་སྟངས་ཐོག་ནས་རྒྱལ་སྤྱིའི་ནང་ལོགས་ལ་དཀའ་ངལ་ཆེན་པོ་འཕྲད་ཀྱི་ཡོད་པའི་གི་གནས་སྟངས་ཤིག་ཆགས་ཀྱི་ཡོད་དུས་ཙམ་པ་འདིའི་ཐོག་ནས་རྒྱ་ནག་གཞུང་ངོས་ནས་ཀྱི་ད་ཕན་ཆད་ལ་འདིའི་སྐོར་ལ་གནད་དོན་སྒང་ལ་སྐད་ཆ་བཤད་ཡོད་མ་རེད། མ་འོངས་པ་ལ་འདིའི་གནད་དོན་སྒང་ལ་ཨ་རིའི་གཞུང་གི་བསྒྲགས་གཏམ་ནང་ལོགས་ལ་བོད་ཀྱི་གནད་དོན་སྒང་སྐད་ཆ་བཤད་ཡོད་གསུང་བ་དེ་ནང་བཞིན་རྒྱ་ནག་གཞུང་གི་བསྒྲགས་གཏམ་ནང་ལོགས་ལ་བཤད་དགོས་ཡ་གི་གལ་ཆེན་པོ་ཆགས་ཀྱི་འདུག། ཡང་བོད་མིའི་དབུ་ཁྲིད་སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་རྡོ་རྗེ་གདན་དུ་རྒྱལ་སྤྱིའི་དགེ་འདུན་པ་ཡི་ལྷན་ཚོགས་ཀྱི་ཚོགས་མགོན་དུ་དབུ་བཞུགས་མཛད་གཏན་འཁེལ་ཡོད་པ་རེད། དེ་ཡང་གོང་ཞུས་ལྷན་ཚོགས་དང་འབྲེལ་ནས་དགའ་ལྡན་ཕོ་བྲང་གི་ལྷོ་ཤར་ཨེ་ཤེ་ཡ་ཡི་སྡེ་ཚན་གྱི་འབྲེལ་མཐུད་པ་འཇིགས་མེད་རྒྱ་མཚོ་ལགས་ཀྱིས་འགྲེལ་བརྗོད་དེ་འདྲ་གནང་ཡོད་པ་རེད། དེའི་ཐོག་ལ་དེར་ཆོས་ལུགས་མཐུན་སྒྲིལ་ནང་གི་དང་ནང་པ་གིས་ནང་པ་ཕར་ཚུར་བཅས་ལ་མཐུན་སྒྲིལ་བྱས་ཏེ་གཙོ་བོ་དེ་གླེང་མཁན་པ་ཡ་དེ་དང་པཱ་ལི་དང་སན་སི་ཀི་རིགས་བྱུས་པ་དེའི་ཡུལ་ཅོ་གན་དུ་མ་ནང་པ་ཕར་ཚུར་བགྲོ་གླེང་གནང་ཡ་དང་ཕར་ཚུར་གྲོགས་པོ་ཡག་པོ་ཆགས་ཡ་དང་དེའི་ཐོག་ལ་འབད་བརྩོན་བྱེད་ཡ་ཆེད་དུ་ཡིན། ཡང་བོད་མིའི་སྒྲིག་འཛུགས་ཀྱི་ཕྱི་དྲིལ་བཀའ་བློན་ནོར་འཛིན་སྒྲོལ་མ་ལགས་ཀྱིས་ཨོ་སི་ཁྲི་ལི་ཡ་གི་ནང་ལ་ཕྱོགས་ཕེབས་གནང་བའི་གི་དུས་སྐབས་དང་བསྟུན་ནས་དབུས་གྲོས་ཚོགས་གོང་མ་ཡི་འཐུས་མི་ཇེ་ནེ་ཐེ་ར་ཡིས་མཆོག་གིས་གྲོས་ཚོགས་ཀྱི་ནང་དུ་གཏམ་བཤད་གནང་བའི་གི་སྐབས་སུ་བཀའ་བློན་མཆོག་ལ་དགའ་བསུ་ཡི་འཚམས་འདྲི་སྒྲོག་པ་དང་འབྲེལ་གོ་ལ་ཁྱོན་ཡོངས་དུ་རང་དབང་དང་དམངས་གཙོ་རུ་ཉེན་ཚབས་ཞིག་འཕྲད་བཞིན་ཡོད་པའི་གི་ཁྲོད་དམིགས་བཀར་བོད་དང་པེ་ལི་ཀྲེ་ཡན་ནུབ་པ་པུ་བཅས་ཀྱི་ནང་ལ་ཉེན་ཚབས་ཡོད་པ་གསུངས་འདུག་ལ། Australia གཞུང་གིས་རྗེས་ཕྱོགས་སུ་རིང་མིན་ལོ་རྗེས་མ་ཡི་ཕྱི་ཟླ་དང་པོ་ཡི་ནང་ལ་རྒྱ་ནག་གི་དུས་བཀག་བསྐྱར་ཞིབ་ཀྱི་སྐབས་སུ་ཉིས་སྟོང་བཅོ་བརྒྱད་ཀྱི་ལོ་རུ་གླེང་བ་ནང་བཞིན་གྱི་བོད་སྐོར་རུ་གླེང་དགོས་པའི་གི་འབོད་སྐུལ་གནང་ཡོད་འདུག་ཡང་སྐབས་བཅུ་བདུན་པའི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་གྲོས་ཚོགས་ཚོགས་དུས་དྲུག་པ་ཡི་ལས་དོན་མུ་མཐུད་ནས་སྐྱོང་དགོས་པའི་གི་རེ་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་ཡི་ཕྱི་ཟླ་བཅུ་གཉིས་པ་ཡི་ཚེས་ཉི་ཤུ་རྩ་བཞི་ནས་ཉི་ཤུ་རྩ་དགུ་བར་ཉིན་གྲངས་ལྔ་གི་རིང་ཚོགས་གཏན་འཁེལ་ཡོད་པའི་གསལ་བསྒྲགས་གནང་ཡོད་འདུག་ཡང་རྒྱལ་སྤྱི་ཡི་པེན་རྩོམ་པ་པོ་ཡི་མཐུན་ཚོགས་ཀྱིས་བཙོན་འོག་ཏུ་ཚུད་པའི་གི་རྩོམ་པ་པོ་བཞི་འཕྲལ་དུ་གློད་གྲོལ་གྱི་རྒྱལ་སྤྱི་ཡི་སྤྱི་ཚོགས་ཀྱི་རྒྱབ་སྐྱོར་ལས་འགུལ་སྤེལ་དགོས་པའི་གི་དགོས་འདུན་བཏོན་པའི་གི་ནང་ལ་བོད་ཀྱི་རྩོམ་པ་པོ་སྒོ་ཤེས་རབ་རྒྱ་མཚོ་ལགས་ཡང་ཚུད་ཡོད་པ་རེད་འདུག།

མཛའ་བརྩེ་ལྡན་པའི་ཉན་མཁན་གྲོགས་པོ་རྣམ་པ། འདི་ནི་གོང་ས་སྐྱབས་མགོན་ཆེན་པོ་མཆོག་གི། བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་དེ་ཡིན་ལ། དེ་རིང་གི་ལེ་ཚན་འདིའི་ནང། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས། སྤྱི་ལོ་ཉིས་སྟོང་ཉི་ཤུ་ལོའི་ཟླ་བ་ལྔ་བའི་ཚེས་ཉེར་དགུ་དང་སུམ་ཅུ་གཉིས་ལ། དྲ་ལམ་ཐད་གཏོང་བརྒྱུད་ནས། འཕགས་མཆོག་ཐུགས་རྗེ་ཆེན་པོའི་དབང་ཆེན་དང། སྤྱན་རས་གཟིགས་སེང་གེའི་སྒྲའི་རྗེས་གནང་བསྩལ་འདུག་པའི་ཚན་པ་བཅུ་གསུམ་པ་ཞིག་གི་དགོངས་དོན་མཚམས་སྦྱོར་ཞུ་རྒྱུ་ཡིན། སྤྱིར་བཏང་ནང་པའི་བསྟན་པ་ལ་འཇུག་པའི་སྒོ་སྐྱབས་འགྲོ་ཡིན་པས། སྐྱེས་བུ་སུ་ཞིག་གིས་སངས་རྒྱས་དང་ཆོས། དགེ་འདུན་བཅས་དཀོན་མཆོག་གསུམ་ལ་སྙིང་ཐག་པ་ནས་སྐྱབས་སུ་འགྲོ་མཁན་དེ། ནང་པ་སངས་རྒྱས་པའི་མཚན་ཉིད་དུ་བཞག་ཡོད་མོད་ཀྱང། དོན་གྱིས་སྐྱབས་གནས་དཀོན་མཆོག་གསུམ་ལ། སྐྱབས་སུ་སོང་བ་ཙམ་རྒྱུ་མཚན་དུ་བྱས་ནས། དཀོན་མཆོག་ཁོ་ན་ལ་བློས་བཀལ་ཏེ་བསྡད་པ་ཙམ་གྱིས་འཐུས་འགྲོ་བ་ཞིག་མིན་པར། ཆུང་ས་ནས་བཤད་ན། མི་དགེ་བཅུ་སྤོང་གི་ཚུལ་ཁྲིམས་སོགས་ལ་བརྟེན་ནས། འཁོར་བའི་མངོན་མཐོ་ཙམ་དོན་དུ་གཉེར་བར་བྱེད་པའི། སྐྱེས་བུ་ཆུང་བའི་ལམ་དུ་འཇུག་པ་དང། དེ་ནས་རིམ་གྱིས་བསམ་བློ་རྒྱ་ཇེ་ཆེར་བསྐྱེད་པ་དང་བསྟུན་ནས། རང་ཁོ་ནའི་དོན་དུ། ཐར་པ་གཙོ་བོར་དོན་དུ་གཉེར་བར་བྱེད་པའི་སྐྱེས་བུ་འབྲིང་གི་ལམ་དུ་འཇུག་པ་དང། དེ་ནས་བདག་གཞན་མཉམ་བརྗེའམ། རྒྱུ་འབྲས་མན་ངག་བདུན་གྱི་སྒོ་ནས་གཞན་དོན་དུ། བྱང་ཆུབ་ཏུ་སེམས་བསྐྱེད་པར་བྱེད་པའི་སྐྱེས་བུ་ཆེན་པོའི་ལམ་དེ་དག་བཀའ་དང་བསྟན་བཅོས་ནས་བཤད་པ་ལྟར་ཉམས་སུ་བླངས་ནས། རང་རྒྱུད་གྱི་མ་རིག་པ་དང་དེའི་བག་ཆགས་ཀྱིས་བསྐྱེད་པའི་ཕྱིན་ཅི་ལོག་གི་བློ་ཇི་སྙེད་ཅིག་ཡོད་པ་རེ་རེར་གཉེན་པོ་བསྟེན་ཏེ་སྤང་ཐབས་བྱ་དགོས་པ་ལས། མཆོག་གསུམ་ལ་སྐྱབས་སུ་སོང་བ་ཙམ་གྱིས་ཡིད་ཚིམས་ཏེ་རྣམ་གཡེང་གི་ངང་ལ་བསྡད་པ་ཡིན་ན། སུ་གཅིག་གིས་ཀྱང་སྐྱོབ་ཐབས་མེད་པའི་དབང་གིས་སངས་རྒྱས་བཅོམ་ལྡན་འདས་ཀྱིས་རང་ཉིད་རང་གི་མགོན་ཡིན་པར་གསུངས་པ་དེ་ཡིན་ལ། སངས་རྒྱས་བཅོམ་ལྡན་འདས་ཀྱི་ཐུགས་རྒྱུད་ན་བཞུགས་པའི་སྤངས་རྟོགས་ཀྱི་ཡོན་ཏན་ཇི་ཙམ་བཞུགས་ཀྱང། དེ་ཐར་བར་འདོད་མཁན་གཞན་དག་ལ། ལེགས་སྐྱེས་ལྟ་བུར་གནང་ནས། དེ་དག་ཐར་བའི་ས་ལ་འགོད་ཐབས་མེད་པ་དེ། ནང་པའི་ཆོས་ལ་དོ་སྣང་དང། དོན་གཉེར་བྱེད་མཁན་དག་གིས་ངེས་པར་དུ་ཤེས་དགོས་པའི་དོན་ནི་ཉག་གཅིག་དེ་ཡིན། དེ་བཞིན་དུ། སེམས་ཅན་མཆིས་སོ་ཅོག་གི་རྒྱུད་ན། འཚང་རྒྱ་རུང་གི་རིགས་སམ། བདེ་གཤེགས་སྙིང་པོ་རང་ཆས་སུ་ཡོད་ཀྱང། རང་རང་གི་འབད་བརྩོན་ལ་བརྟེན་ནས་རིགས་ཀྱི་ནུས་པ་དེ་དག་ཐུག་མེད་དུ་རྒྱས་པར་བྱས་ཏེ་ཐར་པ་དང། ཐམས་ཅད་མཁྱེན་པའི་གོ་འཕང་དུ་བགྲོད་ཐུབ་པ་ལས། གང་ཟག་གཞན་ཞིག་ལ་བརྟེན་ནས་རང་ཉིད་གྲོལ་བར་འདོད་པ་དང། གཞན་ཞིག་གི་ནུས་པ་ལ་བརྟེན་ནས་ཐར་པ་དང། ཐམས་ཅད་མཁྱེན་པའི་གོ་འཕང་ཐོབ་པར་འདོད་པ་ནི། འཁྲུལ་སྣང་ལ་སྐྱབས་བཅོལ་བ་དང་འདྲ་བས། རང་གི་ཚེ་འདི་དང་ཕྱི་མའི་མདུན་ལམ་དང། ལས་དབང་ཡོད་ཚད་རང་ཉིད་གཅིག་པུའི་འབད་བརྩོན་ལ་རག་ལས་པར་བསྟན་པ་སྟེ་སྐབས་འདིར་བསྟན་པའི་ལམ་སྟོན་ཆགས་ཀྱི་ཡོད།
རྫོགས་སངས་སྐུ་ནི་འཕྲོ་ཕྱིར་དང་དེ་བཞིན་ཉིད། རིགས་ཡོད་ཕྱིར་ན་ལུས་རྟག་ཏུ་སངས་རྒྱས་སྙིང་པོ་ཅན་ཞེས་དང། བདག་ཉིད་བདག་གི་མགོན། ཟེར་ཡག་ད་ཁོ་རེད་ཤག།

ལྟ་སྟེ་བསམ་དང་འཁོར་བ། ལྟ་སྟེ་ཉོན་མོངས་ཟད་དེ་མེད་པ་གཟུགས་ཚོལ་ཡང་ཡོད་མེད་ལས་དང་ཉོན་མོངས་ཟད་པའི་མཐར་ཟད་ལྟ་སྟེ། ལས་དང་ཉོན་མོངས་རྣམ་རྟོག་ལས་དེ་དག་སྤྲོས་ལས་སྤྲོས་པ་ནི་རྟོག་པ་གྱིས་འགག་པ་རྒྱུ་ཟད་ལྟ་དེའི་གང་ནི་ལས་ཡིན་ཀུན་ཏུ་བ། དུ་སེ་ནི་ཨེ་ནི།

འཕགས་པ་བྱམས་པས་བྱམས་པ་མགོན་པོས་མངོན་རྟོགས་རྒྱན་མཛད་ནས་ད་དཔེ་ཞིབ་པོ་གཅིག་གིས་གསལ་པོ་ཞིག། སྒྲུབ་དང་བདེན་པ་རྣམས་དང་ནི་སངས་རྒྱས་ལ་སོགས་དཀོན་མཆོག་གསུམ་མ་ཞེན་ཡོངས་སུ་མི་ངལ་དང། ལམ་ནི་ཡོངས་སུ་འཛིན་པ་དང་ཞེས་སོགས་མར་གསུངས་ནས་ད་ཞིབ་པོ་བྱས་ཏེ། སངས་རྒྱས་ཀྱི་ཆོས་ངོ་སྤྲོད་བྱས་ཏེ། ད་འདུག་སེ་བཤད། བདེན་གཉིས་མར་བཤད། ཀླུ་སྒྲུབ་ཀྱིས་ད་ག་གསུངས་ཡོད་རེད། སངས་རྒྱས་རྣམས་ཀྱིས་ཆོས་བསྟན་པ་བདེན་པ་གཉིས་ལ་ཡང་དག་བརྟེན་ཟེར་ནས་བདེན་པ་གཉིས་ལ་བརྟེན་ནས་འདུག་སེ་ཨེ་ནས་སངས་རྒྱས་ཀྱི་ཆོས་ངོ་སྤྲོད་བྱེད་ཀྱི།

བདག་མེད་པ་བཅས་སྡུག་བདེན་གྱི་ཁྱད་ཆོས་བཞི་བསྟན་པ་བཞིན་དུ། བདེན་པ་ཕྱི་མ་རེ་རེ་ལ་ཡང་ཁྱད་ཆོས་བཞི་རེ་སྦྱར་བ་ལ། བདེན་བཞིའི་ཁྱད་ཆོས་མི་རྟག་སོགས་བཅུ་དྲུག་ཏུ་འབོད་ཀྱི་ཡོད་པ་དང། དེ་དག་ཅི་རིགས་དང་འབྲེལ་ཏེ་བྱང་ཆུབ་ཕྱོགས་ཀྱི་ཆོས་སོ་བདུན་ཀྱང་བསྟན་པ་དེ་དག་ནི། བཀའ་དང་པོ་བདེན་པ་བཞི་ཡི་ཆོས་འཁོར་དང་དེའི་ཁོངས་སུ་གཏོགས་པ་ཞིག་ཡིན་ཞིང། དེ་ནས་བྱ་རྒོད་ཕུང་པོའི་རིར། ཤེར་ཕྱིན་གྱི་མདོ་གསུངས་པ་རྨང་གཞིར་བྱས་ཏེ། ཤེར་ཕྱིན་གྱི་ཆོས་འཁོར་དེ་དག་ཏུ། ཡུལ་གྱི་འོད་གསལ་ཏེ་སྟོང་པ་ཉིད་ཀྱི། རྣམ་གཞག་རྩལ་དུ་བཏོན་ནས་གསུང་གི་ཡོད་པ་དང། དེ་ཡང། འབྲེལ་མེད་གློ་བུར་བའི་དོན་དག་ཞིག་བྱུང་བ་མ་ཡིན་པར། བདེན་བཞིའི་ཆོས་འཁོར་གྱི་ནང་ཚན་ཏེ། འགོག་པའི་བདེན་པ་ལས་འཕྲོས་པའམ། འགོག་བདེན་རྒྱས་པར་བཀྲལ་བ་ནི། འཁོར་ལོ་བར་པའི་དངོས་བསྟན་སྟོང་ཉིད་ཀྱི་རིམ་པ་དེ་དག་ཡིན་ལ། དེ་ཡང་གཙོ་བོར་སྡུག་བསྔལ་གྱི་ཁྱད་ཆོས་བཞི་ལས། སྟོང་པ་དང་བདག་མེད་པ་ཞེས་པ་ལས་འཕྲོས་པ་དང། སྐབས་འདིར་དོགས་སློང་གཙོ་བོ་དེ་ནི། ཉོན་མོངས་སྤང་རྒྱུ་ཡོད་མེད་དང། སྡུག་བསྔལ་དང། ཀུན་འབྱུང་སྤང་བའི་སྤང་བ་ཐོབ་རྒྱུ་ཡོད་མེད་སོགས་མཐའ་དཔྱད་དེ་གསུང་གི་ཡོད་པ་སྟེ། མགོན་པོ་ཀླུ་སྒྲུབ་སོགས་འཕགས་བོད་ཀྱི་ནང་པའི་སྐྱེས་མཆོག་མང་པོ་ཞིག་གིས། ལས་དང་ཉོན་མོངས་སྤང་བའི་སྟོབས་ཀྱིས་ཐར་པའི་གོ་འཕང་ཐོབ་པར་གསུངས་ཕྱིར། ཉོན་མོངས་སྤང་དུ་ཡོད་པ་དང་འགོག་བདེན་ཐོབ་རུང་བ་སྟེ། དེ་ཡང་འཁོར་ལོ་བར་བའི་སྐབས་ཀྱི་ཡུལ་གྱི་འོད་གསལ་སྟོང་པ་ཉིད་ཀྱི་ལྟ་བའི་ཟབ་ཁྱད་མཐར་ཐུག་སྟེ། འཁོར་ལོ་ཐ་མའི་སྐབས་སུ་བསྟན་པའི་སེམས་ཀྱི་རང་བཞིན་འོད་གསལ་བའམ། ཡུལ་ཅན་གྱི་འོད་གསལ་བསྟན་པའི་སྐབས་སུ་ཐོན་གྱི་ཡོད་ཀྱང། དེ་ནི་ཤེས་པ་ལ་ཕྲ་རགས་ཕྱེས་ཏེ་ཤེས་པ་ཕྲ་མོ་བྱེད་པ་དང་འབྲེལ་ཏེ། སྔགས་བླ་མེད་ཀྱིས་རྩལ་དུ་བཏོན་ནས་བཤད་ཀྱི་ཡོད་པའི་ཤེས་པ་ཤིན་ཏུ་ཕྲ་མོ་སྟེ། གཉུག་མ་ལྷན་ཅིག་སྐྱེས་པའི་འོད་གསལ་གྱི་སྟེང་ནས། སྐུ་གསུང་ཐུགས་དབྱེར་མི་ཕྱེད་པའམ། གསང་གསུམ་རོ་གཅིག་ཏུ་འགྱུར་ཚུལ་སོགས་ཀྱང་འབྱུང་གི་ཡོད་པ་སྟེ། དེ་ཡང་གུང་ཐང་བ་དཀོན་མཆོག་བསྟན་པའི་སྒྲོན་མེའི་ཤེར་སྙིང་གི་སྔགས་ཀྱི་འགྲེལ་བཤད་དུ། མགོ་བདེན་པ་བཞིའི་ཆོས་འཁོར་ནས། མཇུག་མི་སློབ་པའི་ཟུང་འཇུག་གི་བར་གྱི། ལམ་གྱི་རིམ་པ་མཐའ་དག་རིམ་གྱིས་ཇེ་མཐོ་ནས་ཇེ་མཐོར་འགྲོ་བཞིན་ཡོད་ཚུལ་གསུངས་པ་འདི། མགོན་པོ་མཆོག་གི་དགོངས་གཞི་དང་རོ་གཅིག་ཏུ་གྱུར་ཏེ། རང་ཅག་ལ་ཆེས་གཅེས་ཤིང་ཕངས་པའི་ཟབ་ཁྲིད་འདི་ཉིད་བསྟན་པ་ནི། སྐབས་འདི་ཡི་བཀའ་སློབ་ལམ་སྟོན་ཆགས་ཀྱི་ཡོད། ད་དེ་འདྲ་གི་སྟོང་ཉིད་ཀྱི་ལྟ་བ་དེ། ཤིན་ཏུ་ཟབ་པ་ཇི་ལྟར་ཡང་ཡང་ལ་ཡང་འཁོར་ལོ་ཐ་མའི་སྐབས་ཐོག་ཏུ་ཡང་ཨེ་ནི། སེམས་རང་བཞིན་གྱིས་འོད་གསལ་བ་འདི་གསུངས་ནས།

རྟེན་དེ་ཀུན་ལ་ཡོངས་སུ་བཟུང། གནས་པར་སྐྱེ་བ་འབྱུང་བ་དེ་ཡི་ཕྱིར་ན་དེ་བཞིན་ལ་ལེགས་པར་སྐྱེ་བ་ཉིད་དུ་ཐེག་པ་ཆེན་པོ་ཕྱིན་ཅི་བའི་ལོ་ཅོག་ཡིན་ཏེ་དཔེར་ན་འདི་གང་གི་ཕྱིར་ན་འགྲོ་འགྱུར་བས་ཇི་བཞིན་གཤེགས་པར་འགྱུར་བ་ཡིན། ཁྱེད་རྣམ་པས་གོང་དུ་གསན་པ་ནི་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་ལམ་སྟོན་བྱེད་པའི་ལེ་ཚན་དེ་ཡིན་ལ་ལེ་ཚན་འདི་གཙོ་སྐྱོང་བྱེད་མཁན་ཧོར་གཙང་འཇིགས་མེད་ཡིན། གཅིག་ཨ་མི་རི་ཀའི་རྒྱལ་ས་ཝཱ་ཤིང་ཏོན་ཌི་སི་རུ་རྟེན་གཞི་བྱེད་པའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་ཁམས་སྐད་ཀྱི་ལས་རིམ་གཙོ་སྐྱོང་བ་ཚེ་དབང་ནོར་བུས་དེ་རིང་གི་ལས་རིམ་ཁག་ངོ་སྤྲོད་དང་སྙན་སྒྲོན་ཞུས་ཚར་ལ་ཡིན། དེ་རིང་གི་རྩོམ་སྒྲིག་འགན་འཛིན་ཚེ་བརྟན་རྣམ་རྒྱལ་ལགས་ཡིན་རྣམ་པ་ཚོས་ལས་རིམ་གསན་པར་ཐུགས་རྗེ་ཆེ།